ཆོས་ཟས་ནི་གཅིག་པུ་ཉིད་ལས་ནི། བཤང་དང་ཁ་ཆུ་བྱུང་གྱུར་ན་ཞེས་ང་ཚོ་ཟས་བཟས་པ་ལ་དེ་ནས་ནི་བཤང་དང་ཁ་ཆུ་ལ་སོགས་པ་ཡོང་ཡང་དེ་ཟས་བཟས་པའི་འབྲས་བུ་རེད་བ། ཟས་དེ་མེད་པ་ཡིན་ན་དེ་ལྟ་བུ་ཡོང་གི་མ་རེད་བ་ཟས་ཟེར་ཡས་དེ། གཙང་མ་ཞིམ་པོ་ཅིག་རེད་ཟེར་ནས་བཟའ་གི་ཡོད་རེད་འབྲས་ཁོ་ཡི་འབྲས་བུ་དེ་ག་རེ་ཡོང་གི་ཡོད་རེད་ཟེར་ན་ནི། བཤང་དང་དེ་འདྲ་ཡོང་གི་ཡོད་རེད་བ། ཁ་ཆུ་ལ་སོགས་པ་ཡོང་གི་ཡོད་རེད་བ་དེ་ལས་བཤང་ལ་མི་དགའ་ཞིང་ཟེར། ཁ་ཆུ་ལ་ཁྱོད་ཅི་ཕྱིར་དགའ་ཟེར། བཤང་ལ་ཡང་དགའ་གི་མ་རེད་ཨེ་ནས་ཁ་ཆུ་ལ་ཡང་དགའ་གི་མ་རེད་བ། ཤིང་བལ་རེག་ན་འཇམ་པ་ཡི་སྔས་ལ་དགའ་བར་མི་བྱེད་པར། དྲི་ངན་འཛག་པ་མ་ཡིན་ཞེས། འདོད་ལྡན་མི་གཙང་བ་ལ་རྨོངས་འོང་ཟེར། ད་ཤིང་བལ་ཟེར་ཡས་དེ་རེག་པ་ཡིན་ན་འཇམ་པོ་ཞེ་དྲག་རེད། སྲིན་བལ་ངང་ཟེར་སྲིན་བལ་སྲས་རྣམས་དེ་འདྲ་ཡིན་ན་ཨ་ནས་འཇམ་པོ་ཞེ་དྲག་རེད། དེ་འདྲ་ཡི་སྔས་ལ་དགའ་བར་མི་བྱེད་པ། དྲི་ངན་འཛག་པ་མ་ཡིན་ཞེས་ཟེར་དེ་ལྟ་བུ་ལ་དྲི་ངན་པ་དེ་འདྲ་འཛག་ཡ་ཡོད་མ་རེད་ཟེར། འདོད་ལྡན་མི་གཙང་བ་ལ་རྨོངས་ཟེར་འདོད་ལྡན་འདོད་པ་དང་ལྡན་པ་དེ་ཚོ་མི་གཙང་བ་ལ་ནི་རྨོངས་ནས་བསྡད་བཞག་ཟེར། འདོད་ལྡན་ངན་པ་རྨོངས་པ་རྣམས་ཤིང་བལ་རེག་ན་འཇམ་པ་ལ་ཉལ་པོ་བྱ་བར་མི་ནུས་ཞེས་དེ་ལ་ཁྲོ་བ་དག་ཏུ་བྱེད། གལ་ཏེ་མི་གཙང་ཆགས་མེད་ན་རུས་གཟེབ་རྒྱུས་པས་སྦྲེལ་བ་ལ་ཟེར། ད་མི་གཙང་ཆགས་མེད་པ་ཡིན་ན་གལ་ཏེ་མི་གཙང་བ་དེ་ལ་ཆགས་མེད་པ་ཡིན་ན་རུས་པ་ལ་སོགས་པའི་གཟེབ་རྒྱུས་པས་དྲ་བ་སྦྲེལ་ཏེ་ཁེགས་པ་དེ་འདྲ་ལ་ནི་ཤ་ཡི་འདམ་གྱིས་ཞལ་ཞལ་བྱས། གཞན་ཁྱོད་ཅི་ཕྱིར་པང་དུ་འཁྱུད་ཁྱོད་ཉིད་མི་གཙང་མང་ཡོད་པ་དེ་ཉིད་ལ་ཁྱོད་གཏན་སྤྱོད་ཅིང་ཟེར་རང་ཉིད་མི་གཙང་བ་དེ་ནི་རྫས་སུམ་ཅུ་སོ་གཉིས་ཡོད་པ། མི་གཙང་བ་གྱི་རྐྱལ་པ་ཡིན་པ་དེ་ཉིད་ལ་དུས་རྟག་ཏུ་སྤྱོད་ནས་བསྡད་ཡོད་རེད་ཟེར། ཡི་གེ་ཡི་གེ་ལ་ཡང་མི་གཙང་བ་རྐྱལ་པ་གཞན་པ་ལ་དགའ་བ་བྱེད་ཀྱི་ཡོད་རེད་ཟེར་མི་གཙང་རྐྱལ་པ་གཞན་ལ་ཡང་མི་གཙང་བརྐམ་པས་འདོད་པར་བྱེད། བདག་ནི་ཤ་དེ་ལ་དགའ་ཞེས་རེག་དང་བལྟ་བར་འདོད་ན་ཀོ་སེམས་མེད་པ་ཡི་རང་བཞིན་གྱི་ཤ་དེ་ཁྱོད་ཀོ་ཅིས་མི་འདོད། བདག་ནི་ཤ་དེ་ལ་དགའ་བ་དང་རེག་པ་དང་ལྟ་བ་འདོད་ཀྱི་ཡོད་པ་ཡིན་ན་སེམས་མེད་པའི་རོ་དེ་ལ་དགའ་གི་འདུག་བས། ཤ་དེ་ཁྱོད་ཀོ་ཅིས་མི་འདོད་ཟེར་འདོད་པའི་སེམས་གང་ཡིན་པ་དེ་རེག་དང་བལྟ་བར་མི་ནུས་ཤིང་འདོད་ཀྱི་དེ་སེམས་དེ་རེད་བས་ཟེར་ན་སེམས་དེ་ཡོད་པ་ཡིན་ན་སེམས་དེ་ལ་རེག་ཡ་ཡོད་མ་རེད་ལྟ་བ་ཡ་ཡོད་མ་རེད་སེམས་མཐོང་ཡ་ཡོད་མ་རེད་སེམས་དེ་མིས་མཐོང་ཡ་ཡོད་མ་རེད་བ། ཨ་དེ་ཡིན་པ་རེད་གང་ཞིག་ནུས་དེ་ཤེས་པ་མིན་ཟེར། གང་ཞིག་ནུས་པ་ཡོད་ཀྱི་དེ་ཡིན་ན་ཤེས་པ་མིན། དོན་མེད་འཁྱུད་དེས་ཅི་ཞིག་བྱ།

ཆགས་པ་མ་ཡིན་ཟེར་གྱི་འདུག་ན་མི་གཙང་ཞིང་ལས་བྱུང་གྱུར་ཅིང་ཟེར། མི་གཙང་བ་འབྱུང་ས་དེ་གང་ལས་བྱུང་བ་ཡིན་ཟེར་ན། དེ་ཡི་ས་བོན་དེ་ལ་དགའ་པོ་བྱེད་ཀྱི་ཡོད་རེད་ཟེར་གཞན་ཁྱོད་ཅི་ཕྱིར་པང་དུ་འཁྱུད། མི་གཙང་ལས་བྱུང་མི་གཙང་སྲིན་ཆུང་ངུའང་ཁྱོད་འདོད་མི་བྱེད་པ་མི་གཙང་མང་གི་རང་བཞིན་ལུས་མི་གཙང་སྐྱེས་པའང་འདོད་པར་བྱེད་ཟེར་ད་རང་བཞིན་གྱི་ལུས་དེ་ཡིན་ན་མི་གཙང་བ་མང་པོ་ཡོད་ཀྱི་དེ་འདྲ་རེད་ཟེར། མི་གཙང་བ་ཆུང་ཆུང་ཅིག་ལ་འདོད་ཀྱི་མེད་པ་ཡིན་ན་མི་གཙང་བ་ཆེན་པོ་དེ་ལ་འདོད་དགོས་ཡིན་རྒྱུ་མཚན་ག་རེ་རེད། མི་གཙང་སྐྱེས་པའང་འདོད་པར་བྱེད་ཁྱོད་ནི་རང་གི། རང་གི་མེ་བཙོ་ལ་སྨན་མི་བྱེད་པར་མ་ཟད་ཀྱིས། མེ་བཙོ་སྐྱིད་པའང་འདོད་པར་གྱིས། ད་ཁྱོད་ནི་རང་གི་མེ་བཙོ་བ་ཡིན་པ་དེ་ལ་སྨན་མ་སྨྲས་པར་གྱིས་ནས་གཞན་གྱི་མེ་བཙོ་བ་དེ་ལ་ནི་བསྟོད་ར་དང་འགོར། མེ་བཙོ་སྐྱེད་པ་མེ་བཙོ་ལ་དཀོན་པས་གཞན་ཡང་འདོད་པར་གྱིས། དཀར་པོ་ལ་སོགས་ཡིད་འོང་དང་འབྲེལ་བྱས་དག་གོང་ཚུལ་མང་རུང། ཁ་ཆུང་ཕྱི་ཆུང་བུ་བ་ཡི་ས་ཡང་མེ་བཙོ་བཙོ་བར་གྱིས། དཀར་པོ་ལ་སོགས་པ་ཡིད་དུ་འོང་བ་དང་དག་ག་ནང་བཞིན་ཅིང་འབྲེལ་བྱས་ལ་སོགས་པ་ཟ་བ་ནི་ཚུལ་མ་ཟ་བ། ཨ་དེ་འདྲ་བྱས་པ་ཡིན་ན་ཁ་ནང་བཅུག་ནས་ཕྱིར་བོར་བ་དེ་ཡིན་ཟེར་ན་མི་མི་གཙང་བ་རེད་ཚར་རེད་བ་ཀོ། ཨ་ནི་ས་ནང་སྐྱུག་པ་ཤོར་བ་དེ་ཡིན་ཟེར་ན་སྐྱུག་པ་དེ་མི་གཙང་བ་རེད་བ་ཀོ་མི་གཙང་བ་སྐྱུག་པ་ཤོར་བ་རེད་བ། ཨ་དེ་ཐོག་མར་བྱུང་བ་དེ་ཡིན་ཟེར་ན་ཨ་ནི། འབྲས་ཆན་ལ་སོགས་པ་དང་ཚོད་མ་ལ་སོགས་པ་གཙང་མ་རེད་དེ་ཡིན་ན་ཡང་ཁོ། ཨ་དེ་ནི། སོ་ཡི་བར་དེ་བཙིར་བྱས་ནས་མར་ཟ་ཟ་ཟེར་ན་ཡར་སྐྱུགས་སོང་ན་བཙོག་པ་ཆགས་ཚར་རེད་བ། གལ་ཏེ་མི་གཙང་འདི་འདྲ་བ་མངོན་སུམ་གྱུར་ཀྱང་ཐེ་ཚོམ་ན་ཟེར་དེ་ལྟ་བུ་དེ་མངོན་སུམ་རེད། མངོན་སུམ་ཡིན་ནའང་ད་ལྟ་ཡང་ཐེ་ཚོམ་ཟ་གི་འདུག་ན་དུར་ཁྲོད་དག་ཏུ་བོར་བའི་ལུས་མི་གཙང་གཞན་ཡང་བལྟ་བར་གྱིས་ཟེར། དུར་ཁྲོད་ནང་རོ་ཁྲོད་ནང་ལྟ་ག་འགྲོ་ཤོག་ཟེར་དེ་ཡིན་པ་རེད། གང་ལས་པགས་པའི་ཁ་ཕྱེ་ན་འཇིགས་པ་ཆེན་པོ་སྐྱེ་འགྱུར་བར་ཤེས་ཀྱང། ཇི་ལྟར་དེ་ཉིད་ལ། ཕྱིར་ཞིང་དགའ་བ་སྐྱེ་བར་འགྱུར་ཟེར། པགས་པ་ཁ་ཕྱེས་པ་དེས་ན་ང་ཚོ་འཇིགས་སྐྲག་ཆེན་པོ་ཞིག་ལ་སྐྱེ་འགྱུར་བ་མི་ཡི་རོ་བཏགས་ཏེ་ཀུ་ལེ་ཤི་ར་ཞིག་ཏུའང་མི་དེ་སྲོག་འགག་ཐག་ནས་ནི་མི་དེ་གདོད་ནས་སྡོད་དགོས་བྱུང་ཟེར་ན། སྨྱོན་པ་འགྲོ་མཁན་དེ་ཚོས་ཁ་ཤས་ཁ་ཤས་རོ་རྩ་ལ་བསྡད་ན་སྨྱོན་པ་ཅིག་ན་བས་འགྲོ་མཁན་དེ་འདྲ་ཡོད་རེད་བ་འཇིགས་བྱས་ནས། དེ་ག་རེ་རེད་ཟེར་ན། ཁོ་སྲོག་ཡོད་མེད་ཅིག་མ་གཏོགས་ཐོག་མར་རང་གི་དགའ་པོ་བྱེད་ཡས་ཀྱི་ལུས་དེ་རེད་བསྡད་ཡོད་རེད་བ། དགའ་པོ་བྱེད་ཡས་རེད་བསྡད་ཡོད་རེད་དེ། ཁོ། སེམས་དེ་དང་ཁ་བྲལ་ཚར་ཟེར་ན་རོ་རེད་ཟེར་ནས། འཇིགས་སྐྲག་ཆེན་པོ་བྱེད་ཡས་ཀྱི་དེ་ཆགས་ཚར་རེད་བ།

དྲི་ཞིམ་པོ་བསྐུས་ནས་དོན་དག་ག་རེ་ཡོད་རེད་ཟེར་དེ་ཡིན་པ་རེད་འོན་ཏེ་དྲི་ཞིམ་ཙན་དན་ན་ལུས་ལ་འདིར་ནི་ཅི་ཞིག་བྱུང་ཟེར་ན་ནི་དྲི་ཞིམ་པོ་དེ་ཙན་དན་ལ་སོགས་པ་དང་རྒྱུ་གཞན་ལས་དྲི་ཞིམ་པོ་བཟོས་ནས་དེ་བྱུང་བ་ཡིན་པ་ཡིན་ན་ནི་ལུས་དེ་ལ་དགའ་བ་བྱེད་དགོས་རྒྱུ་མཚན་གང་ཡང་མི་འདུག་ཨང་གཞན་གྱི་དྲི་ཡིས་གཞན་དག་ལ་ཅི་ཡི་ཕྱིར་ན་ཆགས་པར་བྱེད་གལ་ཏེ་སྐྲ་སེན་རིང་བ་དང་སོ་སྐྱ་དྲི་མར་བཅས་པ་དང་འདམ་གྱི། དྲིས་བསྒོས་གཅེར་བུ་དེ་ལུས་ཀྱི་རང་བཞིན་འཇིགས་བྱེད་ན་རང་ལ་གནོད་པའི་མཚོན་བཞིན་ན། དེ་འབད་ཅི་ཕྱིར་བྱི་དོར་བྱེད། སྐྲ་དང་སེན་མོ་རིང་བ་ལ་སོགས་པ་དང། སོ་སྐྱ་སོ་སྐྱ་དཔེར་ན་དཀར་པོ་ཡོད་པ་ལ་སོགས་པ་དང་དྲི་མ་དང་བཅས་པ་དང། འདམ་གྱི་དྲིས་བསྒོས་པ་དང། དེ་ནས་ལུས་ཀྱི་རང་བཞིན་ནི་འཇིགས་པར་དུ་བྱེད་པ་དེ་རང་ལ་གནོད་པའི་མཚོན་བཞིན་ན་རང་ལ་གནོད་པའི་མཚོན་དུ་བྱེད་པ་རེད། དེ་ལ་འབད་རྩོལ་ཆེན་པོ་བྱས་ནས་ནི་བྱི་དོར་བྱས་ནས་ག་རེ་བྱེད་དགོས་རེད། བདག་ལ་རྨོངས་པའི

དུར་ཁྲོད་དུ་ནི་ཡིད་འབྱུང་ན། ད་རུས། རུས་གོང་རྐྱང་ཅིག་མཐོང་ནས་པགས་པ་དེ་བཤུས་ཤ་དེ། ལོགས་སུ་ཁ་བྲལ་ནས་བཞག་ནས་ཁོ་རང་རུས་གོང་རྐྱང་ཅིག་ཡར་ལངས་ནས་བཞག་དེ་ཁོ་ལ་ནི་ང་ཚོ་ཡིད་འབྱུང་དགོས་རེད་བ་དེ་ལ་ཡིད་འབྱུང་བ་བྱེད་ཀྱི་རེད་ཟེར། ཨོ་དེ་ཙམ་ད་ལྟ་ལུས་གཉིས་པོ་དེ་ཁྱད་པར་ཅི་བྱུང་རེད་ཟེར་གྱི་མེད། གཡོ་བའི་རུས་གོང་གིས་ཁྱབ་པའི་ཟེར། དཔེར་ན་མ་ཤི་ཟེར་ན་ཁོ་གཡོ་བསྡད་སྒོར་བསྲེགས་དེ་ཡོལ་བའི་སྲོག་དེ་མ་འགགས་པ་ཡིན་ཙང་ཁོ་གཡོ་བའི་ཀྱི་རུས་གོང་དེ་དང་མ་གཡོ་བའི་རུས་གོང་གཉིས་པོ་དེ་ཁྱད་པར་ཅི་བྱུང་རེད་ཁོ་རུས་གོང་གཉིས་པོ་གཅིག་པ་རེད། རུས་གོང་ཡིན་པ་གཅིག་པ་གཅིག་རྐྱང་རེད་ཟེར་ང་ཚོ་སྨན་ཁང་དེ་འདྲ་སྨན་ཁང་ཆེན་པོ་དེ་ཚོ་ན། ཤ་དང་པགས་པ་ལ་སོགས་པ་ཚང་མ་ཐམས་ཅད་ཡུལ་ལྗོངས་ཀྱི་ནས་རུས་གོང་དེ་ཆ་ཚང་བོད་ནས་སྐྱོན་རྩ་ནས་བྱེད་མ་བཅུག་པ་བྱས་ནས་ཡར་སློང་ནས་མང་པོ་ཅིག་བཞག་གི་འདུག་ང་དེ་བཞག་ཡ་དེ་ག་རེ་རེད་ཟེར་ན་སྨན་པ་ཚོ་གིས་རྩ་བལྟ་དེ་གོ་ལ་ནི་དེའི་ཁ་ཐུག་རྩ་དེ་ཡོད་དེ་ཁ་ཐུག་རྩ་དེ་ཡོད་ཟེར་ན་དེ་རྩ་དེ་དམར་ཁྲིད་བྱས་བྱས་དུས་ད་རེས་ནས་རུས་གོང་དེ་མང་པོ་ཅིག་ཡར་སློང་མི་ཐུབ་བཞག་གི་འདུག་ང་དེ་འཁྲིས་ལ་འགྲོ་དེ་གོ་ལ་ནི་སྐ་བཞག་སྐ་བཞག་ཞེད་སྣང་ཆེན་པོ་བྱས་ཏེ་སོ་པའི་སྐད་ཤོད་དགོས་ཡ་ཟེར་ད་མ་ཡོང་དགོས་ཡ་ཟེར་ན་བྱས་ཀྱི་འདུག་ང། དེ་བྱས་པ་དེ་དང་ད་ལྟ་གཡོ་བའི་རུས་གོང་ཡིན་པ་དེ། རུས་གོང་ཡིན་པ་གཅིག་པ་གཅིག་རྐྱང་རེད་བ་ཁོ་ག་རེ་ཟེར་ན་འགའ་ཤས་ལ་སེམས་ཡོད་རེད་འགའ་ཤས་ལ་སེམས་མེད་པའི་དབང་གིས་དེ་བྱས་པ་རེད། གཅིག་ལ་འཇིགས་སྣང་ཆེན་པོ་བྱེད་དགོས་ཡས་དང་གཅིག་ལ་འཇིགས་སྣང་ཆེན་པོ་བྱེད་མི་དགོས་ཡས་ཡོད་མ་རེད་ཁོ་གཉིས་གཅིག་པ་རེད། གཡོ་བའི་རུས་གོང་གིས་ཁྱབ་པའི་གྲོང་གི་དུར་ཁྲོད་ལ་དགའ་འམ་ཟེར། གྲོང་གི་དུར་ཁྲོད་ཟེར་ཡིན་པའི་ད། ནས། མ་ཤི་གོང་ནས། མ་ཤི་གོང་ནས་ནི་ནང་དུ་བསྡད་དེ་ཁྱེད་ཀྱིས་དེའི་དུར་ཁྲོད་དེ་ལ་ཟེར་གྱི་ཡོད་རེད། ད་དུར་ཁྲོད་ནང་ཡོད་པའི་རུས་གོང་དེ་ཡིན་ན་གཡོ་བའི་རུས་གོང་དེ་དང་གཅིག་པ་རེད། ད་དུར་ཁྲོད་དབང་ལེན་པ་དར་ཅན་འཇིག་རྟེན་ན་གྲགས་པའི་དུར་ཁྲོད་དེ་ནང་ཡོད་བསྡད་ཀྱི་དེ་ཡིན་ན་མི་གཡོ་བའི་རུས་གོང་དེ་རེད། འོ་དེ་ལ་ཡང་ནི་གཅིག་ལ་དགའ་པོ་བྱེད་དགོས་ཡ་ཅིག་དང་གཅིག་ལ་ཞེད་སྣང་བྱེད་དགོས་ཡ་ཡོད་མ་རེད། དེ་ལྟར་མི་གཙང་གྱུར་པ་དེ་ཡང་རིན་མེད་པར་ནི་མི་རྙེད་དོ། ད་དེ་ལྟ་བུ་ནི་མི་གཙང་བའི་ལུས། མི་གཙང་བའི་རྫས་མང་པོ་ཅིག་གིས། ཨ་ནི་གྲུབ་བཞག་ཁྱེད་ཀྱི་ལུས་དེ་ཡིན་ན་ཨ་ནི་མི་གཙང་བ་རྐྱང་རྐྱང་རེད་དེ། དེ་ལ་ཡང་དཀའ་ལས་འབད་རྩོལ་ཆེན་པོ་མང་པོ་ཅིག་མ་བྱས་ན། མི་གཙང་བའི་ལུས་དེ་ཡང་རྙེད་རྒྱུ་ཡོད་མ་རེད། རིན་མེད་པར་ནི་མི་རྙེད་དོ་ཟེར་ཏེ་རིན་མེད་ན་ནི་ཁོ་རྙེད་རྒྱུ་ཡོད་མ་རེད་མི་རྙེད་དོ། དེ་དོན་བསྒྲུབས་པས་ཤ་ཐང་དང་དམྱལ་ལ་སོགས་པའི་གནོད་པར་འགྱུར་ཟེར། དེ་ཡི་དོན་དག་སྒྲུབ་པའི་ཆེད་དུ་ཨ་ནི་ཤ་ཐང་མང་པོ་ཅིག་བྱས་ནས། ཤ་ཐང་མང་པོ་ཅིག་བྱས་ནས་དེ་ཡི་སྡིག་པ་མང་པོ་ཅིག་བསགས། སྡིག་པ་མང་པོ་ཅིག་བསགས་པ་ལ་བརྟེན་ནས་དམྱལ་བ་ལ་སོགས་པ་ན་སྐྱེ་བ་ཕྱི་མ་དམྱལ་བ་ལ་སོགས་པ་ན་མར་འཁྲིད་པར་བྱས་ཏེ་དམྱལ་བའི་དུས་སྡུག་བསྔལ་གྱིས་རང་ལ་གནོད་པ་ཞེ་དྲག་བྱེད་དགོས། བྱིས་པ་ནོར་སྤེལ་མ་ནུས་པས་དར་ལ་བབ་ན་དེས་ཅི་བྱ། ད་བྱིས་པ་སོ་སོ་སྐྱེ་བོ། བྱིས་པ་ཟེར་ཡས་དེ་ད་ལོ་བརྒྱད་མན་ཆད་དེ་འདྲ་ལ་བྱིས་པ་ཟེར་བ་རེད་བ་བྱིས་པ་དེ་འདྲ་དང་ཡང་ན་ནི་ལོ་བཅུ་དྲུག་མན་ཆད་དེ་འདྲ་དང་དེ་ཚོ་ཡི་གནས་སྐབས་སུ་ནོར་མང་པོ་ཅིག་སྤེལ་ཐུབ་ཀྱི་ཡོད་མ་རེད། དར་ལ་བབ་སོང་ན་དེ་ནི་ནོར་ལ་སོགས་པ་དེ་ཚོ་གསོག་ཐུབ་ཀྱི་ཡོད་རེད་དེ་ཡི་གནས་སྐབས་སུ་འདོད་པ་སྤྱོད་ཡ་ལ་སོགས་པ་དེ་ཚོ་ཅི་བྱེད་བྱ། ནོར་གསོག་པ་ཡིས་ཚེ་གཏུགས་ན་ནོར་གསོག་ཀྱི་ནི། ནང་ཤི་ཡི་ཚེ་ན་ལོ་རྒས་འཁོགས་ཆགས་ཚར་སོང་ན་ནི་ག་རེ་བྱེད་བྱེད་དགོས་རེད།

ད་ག་ན་ཡོད་ཅེ་ན། ཟས་གོས་གནས་མལ་ལ་སོགས་པ་ཚང་མ་ཐམས་ཅད་ཡུལ་གཅིག་ག་རེ་ག་རེ་དགོས་པ་དེ་འདིའི་སྒོ་ནས་བཤད་པ་དེ་ཡིན་པ་རེད། ད་དེ་ལ་ཡང་དེ་ནས་ཕྱི། སའི་ཕྱི་རོལ་ཏུ་ཡིད་བདེ་ཁྱེད་ཀྱི་རྣམ་གཡེང་དེ་སྤོང་བར་བྱེད་པ་ལ་ཕྱིའི་ཉེས་དམིགས་དེ་སྤངས་ལས། དེ་སོང་ཅེ་ན་དེ་ནི་འཁོར་བ་ཀྱི་ཉེས་དམིགས་གསུངས་པ། བྱས་དེ་ལ་ཡང་དེ་ནས་དཔེར་ན་སྣོད་བཅུད་གཉིས་ཀྱི་ནང་ནས། སྣོད་ཀྱི་ཉེས་དམིགས་དང། བཅུད་ཀྱི་ཉེས་དམིགས་ལ་སོགས་པ་ཚུལ་གསུམ་གྱིས་ནི་ད་ལྟ་སྐབས་འདིར་དག་བཅུད་ཀྱི་ཉེས་དམིགས་ནང་སེམས་ཅན་ལ་བྱ་བའི་ཆགས་པ་དེ་དག་སྤོང་བའི་ཆེད་དུ་ནི་བཅུད་ཀྱི་ཉེས་དམིགས་དེ་གསུངས་པ་དེ་ཡིན་པ་རེད། ད་དེ་ལ་དེ་ནས་ཁ་སང་དེ་བར་དུ་སླེབས་པའི་འདོད་ལྡན་ངན་པ་ཁ་ཅིག་ནི་ཉིན་རེ་ལས་ཀྱིས་ཡོངས་དུབ་སྟེ་ཁྱིམ་དུ་འོངས་ནས་ཆད་པའི་ལུས་རོ་དང་འདྲ་བར་ཉལ་བར་བྱེད་ཟེར། ད་འདོད་པ་དང་ལྡན་པ་ངན་པ་འགའ་ཞིག་ཁ་ཅིག་ནི་ཉིན་རེ་དེ་ནི་འདོད་པའི་དོན་དུ། ལས་ཀྱི་དེ་ནི་གཞན་གྱི་བྲན་གཡོག་ལ་སོགས་པ།

སྡུག་བསྔལ་གྱི་དུས་ད་ཡིན་ན་རང་གིས་འདོད་པའི་དོན་དེ་མ་འགྲུབ་པར་བྱེད་ཅེས་ནས་ཁྱུད་འཁོར་ལོ་འཇུག་ཆེད་ལོ་བཙོང་ཆེད་ལོག་པ་ཡིན་ནའི་ད་ལྟ་མ་མཐོང་བ་ལ་སོགས་པ་དེ་འདྲ་ཡོང་གི་རེད་ཕན་ཚུན་མཐོང་ཡ་མེད་པ་དེ་འདྲ་ཆགས་ཀྱི་རེད། བདག་ལ་ཕན་འདོད་རྣམ་རྨོངས་པས་གང་དོན་ཉིད་དུ་བཙོངས་པ་ཡང་དེ་མ་ཐོབ་པར་དོན་མེད་པའི་གཞན་གྱི་ལས་ཀྱི་རླུང་གིས་བདས། རང་ལ་ཕན་པའི་དོན་དེ་འགྲུབ་པའི་ཆེད་དུ། འདོད་པའི་དོན་དུ་གཉིས་ནི་སེམས་རྨོངས་པས་འོང་གི་གང་གི་དོན་དུ་རང་གི་ལུས་དེ་བཙོང་བྱས་ནས་རང་གི་ལུས་དེ་དཔེར་ན་ལས་ཀ་བྱེད་ག་འགྲོ་དེ་ལྟར་བཙོང་བར་བྱེད་པ་རང་མི་གཞན་གྱི་ལས་ཀ་བྱས་ནས་དེ། ཁེ་ཕན་ལ་སོགས་པ་ཐོབ་པའི་ཆེད་དུ། འོ་ད་དེ་ཡང་དེ་མ་ཐོབ་པར་བྱས་ནས་དོན་མེད་པའི་གཞན་གྱི་ལས་བྱས་ནས་རླུང་གིས་བདས་པ་རེད་གཞན་གྱི་ལས་ཀྱིས་རང་ཉེས་པས་གཞན་གྱི་ལས་རྐྱང་རྐྱང་བྱེད་བྱས་ནས་འོ་དེ་འདྲ་བྱས་མི་ཚེ་འཁྱོལ་བ་རེད་ཟེར་དེ་ཡིན་པ་རེད། ལ་ལ་རང་གི་ལུས་བཙོངས་ཤིང་ཟེར་འགའ་ཞིག་འགའ་ཞིག་སོ་སོའི་ལུས་དེ་དངོས་སུ་བཙོངས་པ་དེ་འདྲ། དེ་ནས། དབང་མེད་གཞན་གྱིས་བཀོལ་གྱུར་ཏེ་ཟེར་ད་གཞན་ལ་བཙོངས་པ་ཡིན་ཙང་གཞན་གྱི་དབང་དུ་གྱུར་པ་རེད་པ་གཞན་གྱི་དབང་དུ་གྱུར་ཡིན་ཙང་ཁོས་ལས་ཀ་ག་རེ་བསྐུལ་སོང་ན་བྱེད་དགོས་ཀྱི་རེད་པ། ཧོ་དེ་འདྲ་གཞན་གྱི་བྲན་གཡོག་གྲལ་དུ་ཚུད་བྱས་ནས། གཞན་གྱིས་ལས་ཀ་བསྐུལ་བྱས་ནས་རང་གི་ཆུང་མ་ལ་བུ་ལ་སོགས་པ་ཚོ་བྱུང་སོང་ན་ཡང་དེ་ནི་བསྡད་ས་གནས་མེད་པ། ཤིང་གི་དྲུང་དང། དེ་ནས།

དེ་ལྟར་དུ་འཚོ་བ་སྒྲུབ་སྟེ་སྐོར་ལ་དེ་ནས་རང་གི་སྲོག་སྟོར་བ་ལ་སོགས་པ་དང། དེ་འདྲ་ཡང་ནི། གཞན་གྱི་དོན་དུ་གཡུལ་སའི་ནང་འགྲོ་དགོས་པ་ལ་སོགས་པ་དེ་འདྲ་ཡིན་ན་ཡོང་གི་རེད། ཁེ་ཕྱིར། ཁེ་ཕྱིར་བྲན་དུ་འགྲོ་བར་བྱེད་ཟེར་གཞན་གྱི་བྲན་དུ་འགྲོ་བ་ལ་སོགས་པ་དེ་ཚོ་ཡིན་ན་ཡོང་གི་རེད། འདོད་ལྡན་ལ་ལ་ལུས་ཀྱང་བཅད། འགའ་ཞིག་སོ་སོའི་ལུས་བཅད་པ་དང། འགའ་ཞིག་གསལ་ཤིང་རྩེ་ལ་བཙུགས། ཁ་ཅིག་གསལ་ཤིང་རྩེ་ལ་བཙུགས། ཁ་ཅིག་མདུང་ཐུང་དག་གིས་བསྣུན། ད་དེ་འདྲ་ཡིན་སོ་སོས་སོ་སོ་ལ་སྡུག་པོ་གཏོང་དགོས་ཡ་དེ་ནས་རྣམ་པ་སྣ་ཚོགས་བྱས་ནས་དབང་མེད་དུ་དེ་འདྲ་བྱེད་དགོས་ཡ་ཤ་སྟག་རེད་ཟེར་དེ་ཚང་མ་ཐམས་ཅད་འདོད་བུ་ཉི་མས་རེད་ཟེར་དེ་ཡིན་པ་རེད། ཁ་ཅིག་བསྲེགས་པ་དག་བསྲེགས་པ་དག་ཀྱང་སྣང། བསག་དང་བསྲུང་དང་བརླག་པའི་གདུང་བ་ཡིས་ནོར་ནི་ཕུང་ཁྲོལ་མཐའ་ཡས་ཤེས་པར་བྱ་ཟེར་ད་ནོར་གྱི་དོན་དུ་དེ་འདྲ་ཚང་མ་ཡོང་གི་རེད་པ་སོ་སོ་གིས། གཉེན་འབྲེལ་ལ་སོགས་པ་དེ་ཚོ་ཁྱེད་ཆེད་དུ་ནོར་བསགས་བྱས་ནས་ནོར་བསགས་ཁ་དྲོ་དེ་ཁོ་ལ་ད་ནོར་དེ་སྐྱོང་ཡག་མེད་པས་ཁོ་ལ་དེ་འདྲ་གི་ནི་ཤི་དགོས་ཡོད་ན་ཡོང་གི་རེད། དེ་ཡིན་ཙང། ནོར་བསགས་པ་དེ་ཡི་ཚེ་ན་སྡུག་བསྔལ། སྡུག་བསྔལ་རྐྱང་རྐྱང་རེད་དང་པོ་བསགས་མ་ཐུབ་པའི་སྡུག་བསྔལ། ད་བསགས་ཚར་སོང་ན་ཡང་རང་ལ་གྱོང་ཐོག་ཡོད་སྡུག་བསྔལ།

དེ་ནས་བརླག་པའི་གདུང་བ་ཡིས་ཟེར་ད་དེ་ལས་ཆུད་གསོན་དུ་འགྲོ་བ་དང་དེ་འདྲ་ཡི་ཆེད་དུ་ནི་སེམས་ལ་གདུང་བ་མང་པོ་བྱེད་ཀྱི་ནི་ཡོང་གི་རེད་ཟེར་དེའི་སར་ནོར་ཟེར་ནི་དེ་ཕུང་ཁྲོལ་ཚང་མ་ཐམས་ཅད་ཀྱི་ནི་མཐའ་ཡས་པ་ཅིག་ཡོང་གོ་རེད་ཟེར་ཁོ་ཕུང་ཁྲོལ་བྱེད་མ་གཏོགས་ཡག་ཅིག་བྱེད་ནི་ཡོང་ཡོད་མ་རེད་ཟེར་ནོར་ལོག་པས་གྲ་མ་འདྲིས་ཀྱི་ཡོང་མཁན་ཅིག་དང་སེམས་ལ་དཔེ་སྡུག་བསྔལ་རྐྱང་རྐྱང་ཡོང་མཁན་རྐྱང་རྐྱང་རེད་ཟེར་ནོར་ནི་ཕུང་ཁྲོལ་མཐའ་ཡས་ཤེས་པར་བྱ་ཟེར་ནོར་ལ་ཆགས་པས་གཡེངས་པར་གྱུར་པ་རྣམས་སྲིད་པའི་སྡུག་བསྔལ་ལས་གྲོལ་སྐབས་མེད་དོ་ཟ་ད་དེ་ལྟ་བུ་ནོར་ལ་ཆགས་པས་ནི། སེམས་དེ་ཕྱི་རོལ་དུ་གཡེངས་བྱས་ནི་བསྡད་དེ་ནི། ནང་དུ་སེམས་ལ་ནི། ག་རེ་ཟེར་དགོས་ན་ཕྱི་འདུ་འཛི་དང་ནང་རྣམ་གཡེང་ལ་སོགས་པ་ལ་དབེན་པ་མ་བསྟེན་པའི་ཕྱིར་ནི་བསྡད་དེ་སྐད་ཅེ་ན། དེ་ནི་སྲིད་པའི་སྡུག་བསྔལ་ལས་གྲོལ་བའི་དུས་ནམ་ཡང་ཡོང་མ་རེད་ཟེར་སྐབས་ཡོད་མ་རེད་ཟེར་དེ་ཡིན་པ་རེད། འདོད་ལྡན་རྣམས་ལ་དེ་ལ།